ད་ཆོས་ཉིད་ཀྱི་བར་དོ་དེ་གྱི། རིམ་པ་དེ་ཞུ་བའི་སྐབས་ཡིན། དེ་གྱིས་ན་ལས་བར་དོ་དང་པོ་འོད་གསལ་གཞི་ཡི་འོད་གསལ་ཤར་ཐངས་དེ་ཚུ་དང། དེ་གྱིས་ངོ་སྤྲོད་ཀྱི་རིམ་པ་དེ་ཚུ་ཞུ་བའི་སྐབས་ཡིན། ད་ཨ་འདི་ཁ་ཙ་ཁ་ཉིམ་ཞུ་དོ་བཟུམ་སྦེ། དེ་ངོ་སྤྲོད་ཨ་འདི་སྦེ་རྐྱབ་དགོ་ཟེར་བའི་བརྡ་ལོ། ངོ་སྤྲོད་རྐྱབ་ནི་ཀྱི་དུས་ཚོད་དེ་ངོ་མ་རང། ཕྱི་ཀྱི་དབུགས་འདི་ཆད། ནང་ན་ཀྱི་དབུགས་མ་ཆད་པའི་ཀྱི་མཚམས་ཅི་ན་ལུག་ཕག་བི་ཡིན་ཟེར་མས་ལགས། རབ་བྱུང་པ་ཅིན་འདི་ང་བཅས་ར་མི་འདི་དེ་རེད་བ་རེད་ད་མི་ཐུབ་ནི་ཡིན་པས། ད་ཚེ་འདི་གི་སྣང་བ་འདི་སྤངས་ཏེ་ཕྱི་མ་གི་སྔ་ལམ་ལུ་ཉེ་བར་དུ་འགྱོ་ནི་ཡིན་པས་མནོ་བའི་གི་སྒང་ལས། ཏེ་སྦོ་ལོགས་ཁ་ལུ་ངོ་སྤྲོད་ཨ་འདི་ཚོ་ཟུར་ལོག་ཅི་ལོག་ཅི་ལྷག་འདི་གྱིས་པས་ཏེ་དེ་སྦེ་སྐྱབས་འཚོལ་བ་ཕྱིན་ལས་གཞན་མི་ཡིན་ཟེར་མས་ལགས། ཞེས་ཕྱི་དབུགས་མ་ཆེན་པོའི་ཀྱི་གོང་ནས་རྣ་བར་ལན་མང་དུ་བཤད་ལ་ཡིད་ལ་འཇགས་སུ་བཅུག་གོ། ཕྱི་གི་དབུགས་དེ་མ་ཆད་པའི་གི་སྒང་ལས་ར་ཧེ་མ་ལས་ར་ལོག་ཅི་ལོག་ཅི་བཤད་དེ་དགྱེས་པའི་སེམས་ཁ་བཞག་བཅུག་གོ། ད་ལྟ་བདེ་བ་སླབ་བ་ཅིན། དེ་ལས། ཕྱི་གི་དབུགས་དེ་ཧ་ལམ་ཆད་ནི་བཟུམ་ཆེན་པོའི་དཀྱིལ་གང་ལས། དེ་མི་དེ་གི་སྡོད་ཐངས་ཡ་ལེགས་ཤོམ་སྦེ་བཟོ་དེ་བཞག་གོ། རབ་བྱུང་བ་ཅིན།

གཡས་ལུ་རྐྱང་མ་ཧཱུྃ། གཡོན་ལུ་རོ་མ་ཧཱུྃ། དེ་ལས་སྦུག་ལུ་དབུ་མ་ཏི་ཅོ་ར་ཐི། དེའང་འདི་རྩ་ཀྱི་ཁྱད་པར་ཕོ་དང་མོ་ལུ་སོ་སོ་སྦེ་ཡོད་ཟེར་ཞུ་ནི་ང་བཅས་རང་ཀྱི་རྩ་སྟོང་ཕྲག་བདུན་ཅུ་རྩ་གཉིས་ཀྱི་ནང་ལས་གཙོ་བོ་དེ་ཁོང་གསུམ་ཡིན། གཟུགས་ཁ་ལུ་རྩ་ཡང་འདི་སྦེ་ཡོདཔ་ཡིན་ཟེར་མས་ལགས། ད་འདི་ཀྱི་ནང་ལས་ང་བཅས་རང་ཀྱི་སྲོག་རྩ་ཟེར་སྟེ་གྱི་པའི་དེ་ལྟེ་འཁོར་གྱི་ནང་ལས་མ་དེ་སྲོག་གི་རྩ་གཉིས་ཡོད་པིན་དེའང་འདི་སྲོག་རྩ་གཉིས་འདིའི། དེ་ཕར་འཕྲོ་ཆེགས་ཏེ་སྐྱེས་པས་རྩ་པགས་ནི་མེ་འབར་བས་ཤིནམ་ལས་སྦེ། པགས་ནི་ཀྱི་འཕྲོ་ཆེགས་ཏེ་སྐྱེས་པས་དེ་འདི་སྦེ་འགྱོཝ་ཡིན་ཡིན་ཟེར་མས་ལགས། ང་བཅས་རང་ཀྱི་མིག་གིས་འདི་དེ་ཚུ་དེ་ཧ་ལམ་གྱི་བག་མནན་པའི་འགྱོ་བའི་སྒང་ལས། སྲོག་གི་དབང་པོ་དེ་འགག་དེ་འགྱོ་བའི་སྒང་ལས་རྩ་དེ་ཚུ་ཡས་པགས་མ་ཚུགས་བ་སྟེ།

གནས་པའི་རྩ་དེ་ཚུ། དེ་བདག་འཛིན་པས་དེ་དེ་བཞིན་པའི་ཡེ་བཞག་ཤེས་བདག་ཆུད་པའི་བ་ཅན། དེ་རླུང་འདི་དུ་དེ་ལུ་འཛུལ་དེ་སྐྱེས་པའི་ཕྱིར་ཁ་ལུ་ལོག་མི་ཤེས། དེ་གི་སྒང་ལས་རླུང་འདི་ཐོན་ཟེར་གྱི་དེ་ལམ་འདི་ག་ཏེ་ལས་ཐོན་འགྱོ་ནི་ཡིན་མི་ཟེར་བ་ཅིན། སྤྱི་བོ་ཡི་ཚངས་བུག་ལས་ཐོན་འགྱོ་ནི་ཡིན། དེ་ང་བཅས་ར་དབུགས་འདི་ཕྱིར་ཁ་ཐོན་འགྱོ་བུ་དག་ལུ་ཐོན་ཟེར་གྱི་ལམ་དགུ་དེ་ཅི་ཡོད། དེའང་དེ་ཞིང་ཁ་ལས་རྟགས་མ་དར་བ་བས་ཤིནམ་ལས་སྦེ་སྤྱི་བོའི་ཚངས་བུག་ལས་ཐོན་ཚུགསཔ་དྲག་བྱེད་སྦལ་བ་ཅིན་དེ་མཐོ་རིས་ལུ་འགྱོ་ཚུགས་ནི་ཡིན་པས་ལ་དག་པའི་ཞིང་ཁམས་ལུ་འགྱོ་མ་ཚུགས་རུང་ཡང་མཐོ་རིས་ལུ་སྐྱེ་ཚུགས་ནི་ཡིན་པས། མཐོ་རིས་ལུ་སྐྱེ་ཚུགས་དེ་གའི་བེ་སའི་སྤྱིར་ར་འགྲོ་བ་རིགས་དྲུག་གི་ནང་ལས་བཟང་ཤོས་གཅིག་ཡིན་པའི་དུམ་གྲ་ཅིག་སྟབས་ལས་བརྟེན་ཏེ། དེའང་དེ་སྤྱི་བོའི་ཚངས་བུག་ལས་ཐོན་ཚུགསཔ་བཟོ་དགོ་ཟེར་མས་ལགས། དང་ངོ་སྤྲོད་དེའང་འདི་ཀྱི་སྐབས་ལུ་རྐྱབ་དགོ་ཟེར་མས་ལགས། ད་གཉིད་ལོག་པའི་ཡེ་ཏི་དག་རྩ་དེ་ཚུ་ཕག་མནན། དེ་གི་སྐབས་ལུ་ངོ་སྤྲོད་ཡ་རྐྱབ་པའི་བེའུ་སྒྲ་ཆུ་བོའི་བར་ཆེན་རབ་རུབ་བཏང་སྟེ་ཐབས་ཤེས་གནས་སྐབས་ཀྱི་ཐོག་ལས་འབད་བཞིནམ་ལས་འབད་མིག་གིས་སོ་འོ་འདི། རིམ་པ་བཞིན་དུ་ཆིག་སྟེ་འགྱོ་བའི་གི་སྒང་ལས་དེའང་འདི་རྣམ་པར་ཤེས་པ་འདི་དེ་དག་འོག་སྒོ་འདི་ཚུ་ནང་ལས་མ་བཏང་མ་དར་བ་བས། ངན་སོང་ལུ་སྐྱེ་བའི་གི་ལམ་འདི་ཚུ་ནང་ལས་པ་བཏང་མ་དར་བ་བས་རྣམ་པར་ཤེས་པ་དེ་ཡང་མཐོ་རིས་ཀྱི་ལམ་ཟེར་ཏེ་གྱེས་པས་དེ་ཡང་སྤྱི་བོའི་ཚངས་བུག་ལས་ཐོན་འཚུབ་བྱེད་པའི་སྒོ་བའོ་སེམས་དབེན་པས་ལ། ད་དེ་ཚུ་དེ་ང་བཅས་ར་གི་ཆ་ཚངས་པས་འཚུབ་པ་ལ་ཁ་ཡིན་སྒྲ་དྲིར་འཚུབ་པ་ལ་ཁ་ཡིན། དེ་ཡིན་དེ་གྱེས་པས་སའི་སྤྱི་རོ་ར། ད་དེ་ཚུ་གི་ལུ་གུ་རྣམ་གཞག་དེ་ཚུ་ཤེས་ཏེ་ཞབས་བྲག་བྱེད་པའི་བ་ཅིན་དེ་ཕན་མི་ཐོགས་ཚེ་རུ་ཕན་དུ་ཚུགས། ཏེ་ལ་ལུ་ཅི་ལུག་ཏེ་ག་ཏེ་བེ་ཡ་བྷེ་ནཐུ་སེ་ཏེ་བེ་ནི་དེ་ཀི་ཏེ་ང་བཅས་ར་གི་སེམས་ཁ་ཉེ་གུབ་ཏེ་གེ་ཆེ་སེ་ཤུ་ནི། དེའི་དུས་སུ་བར་དོ་དང་པོ་ཆོས་ཉིད་འོད་གསལ་ཟེར་མི་གི་འོད་གསལ་དེ་ཨ་ནཱ་ལུ་ཤར་ནི་ཡིན་པས་ལགས་ང་བཅས་ར་གི་རྣམ་པར་ཤེས་པ་དེ་ཕྱི་གི་དབུགས་དེ་ཆད་དེ་འགྱོ་ན་ནང་གི་དབུགས་དེ་མ་ཆད་པའི་གི་ཏེ་ད་མཚམས་ཅིག་ནང་ལས་པ། བར་དོ་དང་པོ་གཞིའི་འོད་གསལ་ཟེར་མི་དེ་ཨ་ནེམ་ཅིག་ཁ་ལུ་ཤར་ནི་ཡིན་ཟེར་གཞིའི་འོད་གསལ་ཟེར་ཡ་ལ་བི། ངོ་བོ་ཆོས་སྐུ་གི་དགོངས་པ་ཕྱིན་ཅི་མ་ལོག་པ་ཞིག་འགྲོ་བ་ཀུན་གྱི་རྒྱུད་ལ་འཆར་ཏེ། ཡེ་ཤེས་ཆོས་སྐུ་ཡི་དགོངས་པ་ཕྱིན་ཅི་མ་ལོག་པ་གཅིག་ང་བཅས་ར་སེམས་ཅན་ཆ་མཉམ་གྱི་རྒྱུད་ལུ་དེ་རྣམ་ཤེས་དེ་འགགས་ཏེ་འགྱོ་བའི་གི་སྒང་ལས་དེ་དུས་སྐབས་ཨ་ནེམ་ཅིག་ནང་ལུ་ཤར་ནི་ཡོད། ད་འདི་ང་བཅས་ར་མི་རྐྱངམ་ཅིག་མིན་པས་ལགས། འགྲོ་བ་སེམས་ཅན་ཀུན་གྱི་རྒྱུད་ལུ་འཆར་ནི་འདུག།

དེམ་ཅིག་ཁར་འཆད་འགྲེལ་གྱི་བེད་འགྱོ་བའི་སྒང་ལས་ངོ་འཕྲོད་དེ་གྱི་བས་དེ་དག་པའི་ཞིང་ཁམས་ལུ་འཕོ་ཚུགས་པའི་གི་བརྒྱུད་པ་སྡེ་པའི་ཡུལ་སེང་ཡིན་པས་ལགས། དང་འདི་བཟུམ་མའི་གི་ལམ་འདི་ང་བཅས་ར་གིས་སྦྱང་ནི་གི་དུས་སྐབས་དེ་ད་ལྟོ་ལས་ཡིན་པས་པ་ད་ལྟོ་མི་ཡི་ལུས་རྟེན་ཐོབ་དམ་པའི་ཆོས་འབད་ནི་གི་གོ་སྐབས་ཐོབ་བླ་མ་དགེ་བའི་བཤེས་གཉེན་དེ་ཚུ་ཡ་ལེ་ཤ་ཅིག་ར་བཞུགས་དབང་དང་གདམས་ངག་དེ་ཚུ་རྒྱུན་མ་ཆད་པ་དེ་ནམ་དགོཔ་ཅིག་རང་གིས་དེ་ཐོབ་ཆོག་ཆོག་ཞུ་ཆོག་ཆོག་འབད་དེ་དཀའ་ཚེགས་མེད་པར་འབད་ཆོས་རྒྱུན་མ་ཆད་པ་ཡོད་པའི་དུས་སྐབས་བཟང་པོ་འདི་ནང་ལུ། ད་ང་བཅས་ར་ཆ་ཁྱབ་ཀྱིས་ཁ་གཡེང་མིག་གཡེང་འབད་ལུས་སོང། དེ་ལྟར་ཚོང་དང་སོ་ནམ་གྱི་ལཱ་ལུ་གཡེངས་ཏེ་ལུས་སོང། འདོད་པ། ཚད་ལས་བརྒལ་དེ་སྐྱེས་འབད་བཞིནམ་ལས་འབད། ཨ་འདི་བཟུམ་མའི་ལུས་དེ་སྐྱེས་པའི་འཇིག་རྟེན་འདི་ནང་ལུ། སྐྱེས་པའི་ལུས། དེ་བདེ་སྐྱིད་གི་བར་ན་ར་མི་ཚེ་དེ་རྫོགས། དེ་མི་ཚེ་དེ་ནི་རྟག་པ་བརྟན་པ་ག་ནི་ཡང་མིན་འདུག། དེ་མི་ཚེ་དེ་རྫོགས་ཏེ་འགྱོ་བའི་སྒང་ལས། དེ་ཡང། དམ་པའི་ངག་ནི་མཆིས་ན་ཤོད་པིན་པས། སེམས་སྣང་དེ་འགྱོ་བའི་སྒང་ལས།

ལྷ་ལས་ལྷག་པའི་གྱི་ལུས་དེ་ང་བཅས་ར་མིའི་ལུས་རྟེན་འདི་ཡིན། དེའང་འདི་སངས་རྒྱས་ཀྱི་ལམ་ཟབ་མོ་དེ་སྒྲུབ་པའི་གྱི་ལུས་རྟེན་ཁྱད་པར་ཅན་འདི་ང་བཅས་ར་གི་མི་གིས་ཐོབ་དེ་ཡོད། ཨང་འདི་འགྲོ་བ་མིའི་ལུས་རྟེན་ལ་བརྟེན་ཏེ་སྐྱེས་པའི་སངས་རྒྱས་ཀྱི་གོ་འཕང་ལུ། མི་རང་གིས་ཅོ་བྲག་ཅིག་འབད་བ་ཅིན་ཚེ་གཅིག་ལུས་གཅིག་ལུ་སངས་རྒྱས་ཀྱི་གོ་འཕང་སྒྲུབ་པའི་གྱི་ལམ་ཟབ་མོ་འདུག་ལགས་དཔེར་ན་རྗེ་བཙུན་མི་ལ་ལྟ་བུ། དེ་ལས་དགེ་སློང་མ་དཔལ་མོ་ལྟ་བུ།